དེའི་དུས་ཚོད་དེ་ཁྱེད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་བསྐལ་ས་གི་རྒྱ་དེ་དེ་རོ་ཡོད

ni lekor lekor lekor ni kathmandu nepal
朋友们， 欢迎您收听西藏语的福音节目。 如果您想和我们联络的话， 请您写信到香港九龙中央邮政信箱七一零三零号， 香港九龙中央邮政信箱七幺零三零号， 写给福音节目收就可以了。 我们的电子信箱是佳丽， 佳丽的汉语拼音

དང། གཟའ་པ་སངས་གི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མའི་ཀྱི་བར་ལ་གསན་མྱོང་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ་ལ་ཡང་ང་ཡི་ཨ་ས་ཡི་སེར་སྨད་ཀྱི་ཡབ་ཡེ་ཤུ་གི་ལས་ནས་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཞེས།

ཁྱེད་ཚོ་གི་གང་བཀའ་གནང་ང་དེ་ངའི་མི་མང་ཚང་མའི་གི་བར་ལ་ཕན་ཐོགས་པའི་གི་འགྲོ་སྟངས་དེ་ངའི་ཕུལ་གི་སྐབས་ལ་ང་ལ་རོགས་རམ་གནང་རོགས་གནང་ཅིག་ང་འདི་འཛམ་བུ་གླིང་གི་ཁུག་ཀྱོག་གི་རྒྱ་ཡ་ལ་ཁྱོད་གི་འགྲོ་སྟངས་དེ་སླེབས་ཁུག་ན་ང་འདི་དགའ་མོ་ཅིག་ཡོད་རེད་ཅིག་འདི་གི་ཐོག་ལ་ཁྱེད་ཚོ་གི་ང་ལ་རོགས་རམ་ཅིག་གནང་རོགས་གནང་ཅིག་སྨྲས་ཏེ་ང་ཞུ་གི་ཡིན་ནོ་ཞེས་ཨ་མེན། མི་མང་ལྷན་རྒྱས་རྣམ་པ་ཚོ་ད་ང་དེ་རིང་ཁྱོད་ཚོ་མི་མང་ཚང་མ་ལ་འདི་རེ་ཌི་ཡོ་གི་བར་ནས་ཁྱོད་ལ་ང་ཅི་ཞུ་གི་ཡོད་ཟེར་ན།

སོ་ལྔ་གི་བར་ནང་ལ་དཀོན་མཆོག་གིས་འདི་གསུང་དུ་ཡོད་པ་རེད་ཞེས་འདི་བའི་བལ་གི་ནང་གི་ཆོས་ལུགས་ནང་ལ་འདི་གསུང་དུ་ཡོད་པ་རེད་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ཁྱེད་ཚོ་མི་མང་ལྷན་རྒྱས་རྣམ་པ་ཚོ་གསན་ཞུ་རོགས་གནང་ད་མོ་ས་དང། གསེར་གྱི་གླང། མོ། ཤེ། རི་ནས། བབ། པ་ལ། ཕྱི་བཏང། བྱས་པ་འདི་མི་ཐོན་མི་མཐོང་ནས། མི་འདི་ཡི་ཨ་རོན་གྱི་དྲུང་དུ། འཛོམས་ནས་ཕྱོགས་གཅིག་ཏུ་འདེད་ལ། ངེད་མི་སེར་ཡུལ་ནས་ཕྱི་ལོག་ཏུ་ཁྲིད་པའི་གི་མོ་ཤེ་ཟེར་བའི་གི་མི་ལ་གང་བྱུང་མི་ཤེས། ད་ལོངས་ལ་ང་ཚོ་ཡི་མདུན་དུ་འགྲོ་བའི་གི་ལྷ་རྣམས་བཟོས་ཤིག་ཟེར་བར། ཨ་རོན་གྱིས་ཁོ་ཚོ་ལ་ཁྱོད་ཀྱི་ཆུང་མ་དང་བུ་དང་བུ་མོ་རྣམས་ཀྱི་གསེར་གྱི་རྣ་རྣ། ལོང། རྣམས་བཅད་དེ་ང་ཡི་མདུན་དུ་ཁྱེར་ཤོག་ཟེར་གསུངས་སོ། མི་མང་ཚང་མས་གི། རྒྱན་ཆ་ཡོད་པའི་གི་གསེར་གྱི་ཨ་ལོང། རྣམས་བཅད་ནས་ཨ་རོན་གྱི་དྲུང་དུ་ཁྱེར་ཡོང་བ་རེད། ཁོས་དེ་དག་གི་ལག་པ་ནས་བླངས་ནས། བེ་འུ་ཡི་གི་ལུགས་སྐུ་ཞིག་བྱས་ཏེ། གཟོང་གིས་གཟུགས་སྟོན་པ་ཡང་ཁོ་ཚོ་ལ་དེ་ཚོ་འདི་ཚོ་ནི་ཚོ་ནི་ཁྱེད་ཚོ་གི་མི་སེར་ཡུལ་གྱི་ནང་ནས་བཟོས་པའི་ལྷ་རྣམས་ཡིན་ལབ་པ་རེད། ཨ་རོན་གྱིས་འདི་མཐོང་པ་ལས་འདི་ཡི་མདུན་དུ་མཆོད་ཁྲི་ཞིག་བརྩིགས་གི་ནང་ཨ་རོན་གྱིས་སང་ཉིན་ཡ་ཧོ་བཱ་ཡི་དུས།

མོ་ཤེས་ཡ་ཧོ་བཱ་རང་གི་བླ་ན་མེད་པའི་དཀོན་མཆོག་གི་ཞལ་ངོར་ཞུ་བ་ཡང་ཕུལ་བ་རེད། ཡ་ཧོ་བཱ་ཡིས་ཁྱོད་ཀྱི་མཐུ་སྟོབས་ཆེ་བ་དང་ཕྱག་མཐུ། ངན་གྱིས་ཁྱོད་ཀྱི་ཡིན་པའི་མི་སྡེ་མི་སྡེ་མི་སེར་ཡུལ་གྱི་ཕྱིར་རོལ་དུ། ཁྲིད་པ་དེ་ཡི་ཐོག་ཏུ། ཁྱེད་ཀྱི་ཐུགས་ཁྲོ་བ་ཅི་ཡི་ཕྱིར་གསད་པར་དགོངས། མི་སེར་རྣམས་ཀྱིས་དེ་ཚོ་ལ་བཀྲ་མ་ཤིས་པ་བྱུང་བ་དང། རི་ཁྲོད་དུ་བསད་ཅིང་ས་གཞི་ཡི་ངོས་ནས་མེད་པར་མཛད་པའི་ཕྱིར་ཁོང་གིས་དེ་དག་ཕྱི་རོལ་དུ། ཁྲིད་དོ་ཅེས་ཟེར་བའི་རྒྱུ་ཅི་ལ་བྱུང་དགོས། ཁྱེད་ཀྱི་ཐུགས་ཁྲོ་བའི་གི་མེ་ལས་ཕྱིར་ལོག་ཅིག། ཁྱོད་ཀྱི་མི་སྡེ་ངན་པ་འདི་མི་བསད་པའི་གི་ཐུགས། གཅོད་ཅིག་ཁྱེད་ཀྱི་བྲན་ཨབ་ར་ཧམ་དང། ཨི་སཱག་དང། ཨི་ར་སིལ་ཐུ་ལ་དགོངས་པར་གནང་རོགས་མཛོད། ཁྱེད་ཀྱིས་རང་གིས་རང་ཉིད་དཔང་དུ་བཙུགས་ཤིང། ཁོ་ཚོ་ལ་ངས་ཁྱེད་ཀྱི་བུ་རྒྱུད་ནམ་མཁའ་ཡི་སྐར་མ་རྣམས་ཀྱི་གྲངས་ཙམ་དུ་སྤེལ་གྱི་ཡིན། ངས་ཞལ་བཞེས་མཛད་པའི་ཡུལ་ཐམས་ཅད་ཁྱེད་ཀྱི་བུ་རྒྱུད་ལ་སྟེར་པར་བྱེད། ཞེས་གསུངས་པ་བཞིན་དུ་དེ་དག་ལ་རྟག་ཏུ་གནང་བའི་ནོར་སྐལ་དུ་ཐོབ་ཡོང་དབུ་མནའ་མ་བཞེས་སམ་ཅེས་ཞུས་སོ། ཡ་ཧོ་བཱ་ཡི་ཐུགས་ལ་ཉེས་འགལ་གྱི་མི་སྡེ་མི་སྡེ་ལ་ངན་པ་བྱས་ཟེར་དགོངས་པ་ལས་ཐུགས་བསྒྱུར་ཏོ། མོ་ཤེ།

ཆོས། ཚོགས་རང་དང་ཉེ་བར་སླེབས་ཏེ། ཏེ། བེའུ་དང་གར་བྱེད་པ་རྣམས་མཐོང་ནས་མོ་ཤེ་ཁྲོས་པར་གྱུར་ཏེ། རྡོ་ལེབ་རྣམས་ལག་པ་ནས་བསྐྱུར་ཏེ་དེ་རྒྱུ་རའི་རི་ཡི་རྩ་བ་ལ་བཅག། མི་མང་ལྷན་རྒྱས་རྣམ་པ་ཚོ་ཁོང་གི། ཁོང་གིས་ཁོ་ཚོ་ལ་བཟོས་པའི་བེའུ་བླངས་ནས་མེ་བསྲེགས་ཏེ་ཕྱེ་མར་བཏགས་ནས་ཆུར་བཏབ་པ་དང། ཨི་སི་ར་ཨེལ་གྱི་བུ་རྣམས་ལ་འཐུང་དུ་བཅུག། མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་འདི་བཀའ་དེ་མི་མང་ལྷན་རྒྱས་རྣམ་པ་ཚོ་གི་བར་ལ། ང་གིས་ཞུས་ནས་ང་གུང་སངས་ཅིག་ཞུ་གི་ཡིན་ནོ་ཞེས། མི་མང་ཚང་མའི་གི་བར་ལ་དེ་རིང་གི་འདི་ལས་རིམ་ལ་ཕེབས་གནང་སའི་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་སང་ཉིན་ཡང་དུས་ཚོད་འདི་གི་ཐོག་ལ་ཁྱེད་ཚོ་མི་མང་ཚང་མའི་མཉམ་དུ་ང་འོང་གི་ཡིན་ནོ་ཞེས་དེ་རིང་གི་འདི་ལས་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་གནང་སའི་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་སང་ཉིན་ཡང།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ།

མི་གཅིག་གི་རྐྱེན་གྱིས་འཇིག་རྟེན་ནང་སྡིག་པ་བྱུང། སྡིག་པའི་རྐྱེན་གྱིས་འཆི་བ་བྱུང་བས་དེ་ལྟར་མི་ཐམས་ཅད་ཀྱིས་སྡིག་པ་བྱས་པས་ཐམས་ཅད་ནང་འཆི་བ་དར་རོ། དེ་ནས་འདོད་པ་མངལ་དང་ལྡན་པར་གྱུར་ཏེ་སྡིག་པ་བཙས་ནས་སྡིག་པ་ཚང་དུ་ཕྱིན་པ་དང་འཆི་བ་འབྱུང་ངོ། སྡིག་པ་བྱས་པའི་སེམས་ཉིད་དེ་རང་འཆི་ཡི་ཡིན། བུས་ཕའི་གི་མི་དགེ་བའི་གི་ཁལ་ཐོགས་པར་མི་འགྱུར། ཕ་ཀྱང་བུ་ཡི་གི་མི་དགེ་བའི་གི་ཁལ་ཐོགས་པར་མི་འགྱུར། ཆོས་དྲང་ཆོས་དྲང་པོའི་དྲང་བ་ཉིད་དེ་རང་གི་ཐོག་ཏུ་འབབ་པར་འགྱུར། ཇི་ལྟར་དྲང་བ་ནི་ཉིད་ཀྱིས་གསོ་སྐྱོར་བ་དེ་ལྟར་ངན་པའི་གི་རྗེས་བཞིན་དེད་པས་རང། ཉིད་འཆི་བར་དེད། དམ་པའི་གི་ཐུགས་ཉིད་ཀྱི་ལུགས་ལ་གཤིན་པོ་ཡི་གྲོང་ལས་སྐུ་གསོན་པོ་རུ་བཞེངས་པས་དཀོན་མཆོག་ཡི་སྲས་མཐུ་དང་ལྡན་པ་ང་ཚོ་ཡི་གཙོ་བོ་ཡེ་ཤུ་མ་ཤི་ཀ་ལགས་སོ། ང་ནི་གསོན་པོ་འདི་ཡིན་ང་གྲོངས་པ་ཡིན་ཏེ་ལྟོས་ཤིག་རྟག་ཏུ་དུས་གསོན་པོ་རུ་གནས་སོ་འཆི་དང་གཤིན།

ལྷ་གཞན་རྣམས་ལ་ཁྱོད་རང་དད་བསྟེན་པར་མི་རུང་སྐུ་འདྲ་དང། སྟེང་གི་ནམ་མཁའ་ལའམ། འོག་གི་སའམ་ས་འོག་གི་ཆུ་ལ་ཡོད་པའི་སེམས་ཅན་ཞིག་གི་གཟུགས་བརྙན་གང་ཡང་ཁྱེད་ཀྱི་ཕྱིར་མ་བྱེད་དེ་ལ་ཕྱག་འཚལ། རིམ་གྲོ་ཡང་མ་བྱེད་ཅིག་ཡ་ཧོ་བྷ་ཁྱེད་ཀྱི་དཀོན་མཆོག་གི་མཚན་དོན་མེད། དོན་མེད་ལ་མ་ལེན་ཅིག་གང་ལ་ཞེ་ན། སུས་ཀྱང་ཁོང་གི་མཚན་དོན་མེད་ལ་ལེན་པ་འདི་ཡང་བོ་ཡག་པོ་སྐྱོན་མེད་ཀྱི་གཅིག་པར་མི་འགྱུར་རོ། མི་མང་ལྷན་རྒྱས་རྣམ་པ་ཚོ། ཡ་ཧོ་བྷ་གི་དཀོན་མཆོག་གིས་ཁོང་ལ་བཀའ་གནང་བ་བཞིན་དུ་ཤབ་བཱད་ཀྱི་ཉིན་མོ། གཟའ་ཉི་མ། དམ་པར་ཟུངས་ཤིག། ཞག་དྲུག་པོ་ནང་དབང་བཞིའི་རང་གི་ལས་ཚང་མ་སྤྱོད་ཀྱིན་ཡོད་ཡ་ཧོ་བྷ་ཁྱོད་ཀྱི་དཀོན་མཆོག་གིས་བཀའ་སྩལ་བ་བཞིན་དུ་ཁྱོད་ཀྱི་ཕ་མ་གཉིས་ལ་བཀུར་སྟི་བྱོས་ཤིག་མི་མ་གསོད་ལོག་གཡེམ་མ་བྱེད་ཀར།

ཅི་ལ་མི་ཡི་ལམ་སྣང་འཁོར་བྱེད་དྲུག་ཡོད་དེ་ཡི་དྲུག་ལོའི་ལུས་རྣམས་ལ་ཡང་གཟིགས་པར་བྱ་སྡིག་སྤྱོད་མི་རྣམས་ཡིད་ཆེས་སྟོན་ཐུབ་པའི་ཡོད་མུན་པ་ནས་ཕྱི་དྲོ་གང་ཡང་མེད་མི་མང་ལྷན་རྒྱས་རྣམ་པ་ཚོ་ངས་མི་མཐོང་དུ་མི་སུའང་གསང་བའི་གནའ་གནས་སུ་ཡིབ་པར་ནུས་སམ་ཞེས་ཡ་ཧོ་པའི་གསུང་ནས་གནས་གནམ་ས

དེ་སྙམ་དུ་གཙོ་བོ་ཡ་ཝཱེ་ལ་བསྟོད་པ་འབུལ་བ་ཡོངས་ཀྱི། མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་སེན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱའི་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རུ་ཡོད། ཡིག་སྐལ་སའི་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal།

中央邮政信箱七一零三零号， 香港九龙中央邮政信箱七幺零三零号， 写给福音节目收就可以了。 我们的电子信箱是佳丽， 佳丽的汉语拼音